རྒྱུ་མཚན་ག་རེ་ཟེར་ན་ཁོ་གཉིས་གཉིས་རྒྱུན་རིང་པོ་ཐུག་ཡོད་མ་རེད། བྱས་ཙང་སྐད་ཆ་མང་པོ་ཞེ་དྲག་བཤད་ཡ་ཡོད་རེད། དེ་ནས་ཁོ་གཉིས་གཉིས་གབ་རེས་ཀུ་རེ་རྩེ་གི་བསྡད་པ་རེད། ཨ། མི་ཧྥེ་གི་གྲོགས་མོའི་ནང་ལ་ཡ་སྒོ་རའི་ནང་ལོགས་ལ་ཡ་ལྕང་མ་མང་པོ་ཞེ་དྲག་བཏབ་ཡོད་རེད། མི་ཧྥེ་གིས་ལྕང་མའི་རྒྱབ་ལོགས་ལ་ཡ་གབ་བྱས་ཨ། ང་འཚོལ་ག་ཤོག་འཚོལ་ག་ཤོག་ཟེར་གི་ཡོད་རེད། དེ་ནས་ཡང་ཁོ་གཉིས་གཉིས་མི་ཡག་ག་དང་སྡུག་ག་འཁྲབ་རེས་རྩེ་གི་ཡོད་རེད། གཅིག་གིས་གཅིག་དེད་ཤར་བཏང་བྱས་ནང་ལ་ཡ་ག་པ་ག་ས་བ་ཀོ་ལོག་བྱས་ཕྱིན་པ་རེད། ཁོ་གཉིས་གཉིས་གཅིག་དགའ་པོ་ཞེ་དྲག་བྱུང་པ་རེད། དེ་ནས་ཡང་དགོང་དག་སླེབས་དུས་ཁོ་གཉིས་གཉིས་ཨ་འཁྱགས་ཤུད་གློད་ཡ་རྩེད་མོ་རྩེ་ག་ཕྱིན་པ་རེད། ཁོ་གཉིས་གཉིས་གིས་ལྷམ་གོག་སྒང་ལ་ཡ་འཁོར་ལོ་བཏགས་ཀྱོག་དེ་འདྲ་གོན་བྱས་འཁྱགས་ཤུད་གློད་ཡ་བྱས་པ་རེད། མི་ཧྥེ་གིས་མི་ཧྥེ་གི་གྲོགས་མོ་ཡ། ཨོ་ང་འཁྱགས་ཤུད་གཅིག་གློད་མྱོང་མེད་རང་གིས་ང་བསླབས་ད་ཟེར་ལབ་བྱས་ཁོ་གཉིས་གཉིས་དགོང་དག་སྦྱངས་བྱས་བསྡད་པ་རེད། དེ་ནས་ཡང་ཁོ་གཉིས་གཉིས་རྩེད་མོ་རྩེས་ཚར་དུས་ནང་ལ་ཡ་ཕར་ལོག་བྱས་བྱེམས་རྩེ་ཁྱི་ཤུ།

འོ་ཡ་གྲོགས་ཆུང་ཆུང་ཚོ། ད་རེས་ཀྱི་སྒྲུང་མི་ཕའི་ཀོ་འགྲུལ་ཕྱི་མོ་ས་དེ་ད་ག་རྫོགས། དེའི་ཞུ་སྒོའི་སྒྲུང་ནང་ལོག་ལ་ཡ་ཡ་མོ་ལ་གའི་ཁྱེད་རྣམས་ཚོ་ཡ་མི་ཕའི་གི་སྒྲུང་ཤེས་གིན་ད་ཁྱེད་རྣམས་ཚོའི་ཉན་ཡ་མ་ཆེ་མ་ལ་འོ་ཡ་ད་ཞུ་ཨོ།